གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་པ་པོ་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནི་ཨ་རིའི་རྒྱལ་ས Washington DC རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་བཅུ་གཉིས་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉེར་གསུམ་གཟའ་སྤེན་པ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ ྋགོང་ས ྋརྒྱལ་རིན་པོ་ཆེ་མཆོག་གི་དགོངས་གཞི་ལྟར་ཐུན་མོང་གི་ངོ་བོའི་སངས་རྒྱས་ཀྱི་ཆོས་ཉམས་ལེན་གྱི་ཐོག་ནས་འཛམ་གླིང་ནང་ཞི་བདེ་སྤེལ་ཐབས་གནང་རྒྱུ་ཡིན་པ་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཀྱི་མཇུག་སྒྲིལ་གྱི་གྲོས་ཆོད་ནང་བཀོད་ཡོད་པའི་གནས་ཚུལ་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནི་དེ་རིང་གི་དམིགས་བསལ་གསར་འགྱུར་དང། རྒྱ་ནག་ཏུ་འགྲོ་བ་མིའི་ཐོབ་ཐང་གི་ནད་དུག་གིས་དུས་མཚམས་ཀྱི་བཅའ་ཤེལ་ཚད་ཀྱི་ལས་ལ་ཉེ་བ་དང།
མཐའ་མཇུག་ཏུ་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་ཁག་ཚེ་དབང་ནོར་བུས་སྙན་སྒྲོན་ཞུ་རྒྱུ་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་ལྟར་ནང་བསྟན་ཆོས་བརྒྱུད་ཀྱི་ལུགས་མི་འདྲ་བའི་དགེ་འདུན་པའི་དབར་ལ་རྒྱལ་སྤྱིའི་རང་བཞིན་ལྡན་པའི་བགྲོ་གླེང་དང་ཉམས་ལེན་བརྗེ་ལེན་གྱི་ལས་འགུལ་མུ་མཐུད་སྤེལ་རྒྱུ་དང། ཐུན་མོང་གི་ངོ་བོ་མཚོན་པའི་ཐོག་ནས་སངས་རྒྱས་ཀྱི་ཆོས་ཉམས་ལེན་གྱི་ཐོག་ནས་འཛམ་གླིང་ནང་ཞི་བདེ་སྤེལ་ཐབས་གནང་རྒྱུ་ཡིན་པ་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་ཀྱི་མཇུག་སྒྲིལ་གྱི་གྲོས་ཆོད་ནང་བཀོད་གདའ། རྒྱལ་སྤྱིའི་ནང་པའི་དགེ་འདུན་པའི་གླེང་སྟེགས་ཀྱི་ཚོགས་འདུ་འདི་གནས་མཆོག་རྡོ་རྗེ་གདན་དུ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ནས་ཉི་ཤུ་རྩ་གཉིས་བར་བསྐོང་ཚོགས་གནང་ཡོད་པ་དང། སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཚོགས་འདུའི་དབུ་འབྱེད་བསྐྱངས་པ་དང་དགེ་འདུན་པ་རྣམ་པས་ངུར་སྨྲིག་གི་གོས་གྱོན་པ་ཙམ་མིན་པར། སངས་རྒྱས་ཀྱིས་གསུངས་པའི་བསླབ་བྱ་ཁག་ཉམས་ལེན་ཚུལ་བཞིན་དགོས་རྒྱུ་གལ་ཆེན་པོ་ཡིན་པ་སོགས་ཀྱི་བཀའ་སློབ་ཕེབས་གདའ། སྤྱི་ཚེས་ཉི་ཤུ་རྩ་གཉིས་ཉིན་ཚོགས་འདུའི་མཇུག་སྒྲིལ་གྱི་གྲོས་ཆོད་ནང་ཚོགས་བཅར་བ་རྣམ་པས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་སངས་རྒྱས་ཀྱི་བསྟན་པ་མི་ཉམས་རྒྱུན་འཛིན་དང། སངས་རྒྱས་པའི་ངོས་ནས་སྤྱི་ཚོགས་ལ་ཕན་བདེ་བསྒྲུབ་ཐབས་ལ་དམིགས་ཏེ་ནང་པའི་ཆོས་བརྒྱུད་འཛིན་པའི་སྤྱི་ཚོགས་མི་འདྲ་བའི་དབར་ལ་བགྲོ་གླེང་སྦྱོང་བཤད་སྦྱོང་ཐབས་ཀྱི་ལམ་སྟོན་དང་བློ་སྤོབས་སྩོལ་གནང་མཛད་པར་བཀའ་དྲིན་ཆེ་ཞུ་བཞིན་ཡོད་པ་བཀོད་གདའ། དམིགས་བསལ་འཛམ་གླིང་སྤྱི་དང་བྱེ་བྲག་ཡུལ་ལུང་སོ་སོའི་ནང་འཕྲད་བཞིན་པའི་རང་བྱུང་ཁོར་ཡུག་ཉམས་ཆག་གི་དབང་གིས་གོད་ཆག་ལས་བྱུང་བའི་དཀའ་ངལ་དང། སྤྱི་ཚོགས་ཆ་སྙོམས་མེད་པ་འཁྲུག་རྩོད་དམག་འཐབ་ལ་སོགས་པའི་རྐྱེན་གྱིས། ལུས་སེམས་གཉིས་ལ་དཀའ་ངལ་ཇི་སྙེད་ཅིག་འཕྲད་བཞིན་པ་དེ་དག་ནང་ཆོས་ནས་གསུངས་པའི་ཤེས་རབ་དང་སྙིང་རྗེའི་བསླབ་བྱ་ཁག་ཁྱབ་སྤེལ་གྱི་ཐོག་ནས་སེལ་ཐབས་བྱེད་དགོས་པ་ནན་བརྗོད་འོས་གདའ། སྐྱ་སེར་དང་རིག་གཞུང་ས་ཁུལ་སོགས་ཀྱི་རྒྱབ་ལྗོངས་ཀྱི་དབྱེ་བ་མེད་པའི་ཐོག་ནས་ནང་པའི་ཆོས་བརྒྱུད་འཛིན་པ་ཕན་ཚུན་དབྱེ་འབྱེད་མེད་པར་མཉམ་འདུས་དང་ཕན་ཚུན་གུས་བརྩི་ཆེ་མཐོང་བསྐྲུན་རྒྱུ་ཡིན་པ་བཤད་གདའ། ནང་པ་ཚོས་དུས་རབས་དང་འཚམ་པའི་ཐོག་ནས་ཚན་རིག་རིག་གནས་ཀྱི་ཐོན་གསར་ཁག་ལ་རྒྱབ་སྐྱོར་བྱེད་པའི་ཐོག་ནས་ནང་པའི་གཞུང་ལུགས་ཀྱི་ནང་གསུངས་པའི་བསླབ་བྱ་ཁག་གི་ཐོག་ནས་དེང་དུས་ཀྱི་དཀའ་ངལ་སེལ་ཐབས་བྱེད་དགོས་པ་བཀོད་གདའ། ལྷག་པར་དུ་ནང་པ་ཚོས་སངས་རྒྱས་ཀྱིས་གསུངས་པའི་ཚད་མེད་བཞི་སྟེ། བྱམས་པ་ཚད་མེད་དང་སྙིང་རྗེ་ཚད་མེད་དགའ་བ་ཚད་མེད་དང་བཏང་སྙོམས་ཚད་མེད་ཀྱི་བསླབ་བྱའི་ཉམས་ལེན་གྱི་ཐོག་ནས་འཛམ་གླིང་ཁྱོན་ཡོངས་ཀྱི་ནང་ཞི་བདེ་དང་འཆམ་མཐུན་སྤེལ་ཐབས་བྱེད་རྒྱུ་ནི་ནང་པ་ཚོའི་ལས་འགན་ཡིན་པ་ངོས་འཛིན་བརྟན་པོ་བྱས་ཡོད་པ་འགྲེལ་བརྗོད་གནང་གདའ། སྤྱི་ཟླ་བཅུ་གཉིས་པའི་ཚེས་ཉིས་རྩ་གསུམ་ཉིན་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་རིན་པོ་ཆེའི་དྲུང་དུ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་དབུ་བཞུགས་ཐོག་ནང་པའི་ཆོས་བརྒྱུད་འཛིན་པའི་དགེ་འདུན་པ་དང་སེར་མོ་བ་སོགས་མི་གྲངས་ཉིས་སྟོང་ལྷག་མཉམ་འདུས་ཀྱི་ཐོག་ནས་འགྲོ་བ་སེམས་ཅན་ཐམས་ཅད་ཀྱི་བདེ་དོན་དང་ལྷག་པར་དུ་འཛམ་གླིང་ཞི་བདེའི་སྟེང་ཞི་བདེ་འབྱུང་ཐབས་སུ་སྨོན་ལམ་གསུང་འདོན་གནང་རྒྱུའི་མཛད་འཆར་ཡོད་པ་རེད་གདའ། ཡང་མགོན་པོ་སྐྱིད་ལགས་གློད་བཀྲོལ།

རྒྱ་ནག་གཞུང་གིས་ཕྱི་ཚེས་བཅུ་གསུམ་ཉིན་མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་ཆོས་སྐྱོང་གཉིས་གློ་བུར་བོད་ལྗོངས་མི་དམངས་ཁྲིམས་ཁང་གི་མདུན་དུ་འཛིན་བཟུང་བྱས་པ་དང། རྗེས་སུ་ཁོང་གཉིས་ལ་སློབ་གསོ་སྤྲད་དགོས་ཚུལ་བརྗོད་ནས་བཀག་ཉར་བྱས་ཡོད་ཀྱང་ཆོས་སྐྱོང་ལགས་ཕྱི་ཚེས་བཅུ་བདུན་ཉིན་གློད་བཀྲོལ་བཏང་ཡོད་པ་དང་ཡང་འབྲེལ་ཡོད་གཞན་དེས་ད་ལྟའི་ཆར་ལ་མགོན་པོ་སྐྱིད་དང། ཆོས་སྐྱོང་གཉིས་ཀྱི་ནང་མི་ཚོས་ཁོང་གཉིས་རྒྱ་ནག་གཞུང་འབྲེལ་མི་སྣ་ཚོས་ལྷ་ས་ནས་སྡོད་མ་ཆོག་པར་བླ་བྲང་དུ་ཕྱིར་འབུད་གཏོང་རྒྱུའི་ཉེན་ཁ་ཡོང་གི་ཡོད་པའི་འཇིགས་སྣང་བྱེད་བཞིན་ཡོད་པ་འགྲེལ་བརྗོད་གནང་གདའ། མགོན་པོ་སྐྱིད་དང་ཁོ་མོའི་བཟའ་ཟླ། ཆོས་སྐྱོང་གཉིས་ཀྱིས་བོད་ལྗོངས་མི་དམངས་ཁྲིམས་ཁང་གི་མདུན་དུ་ཁོ་མོའི་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་ཀྱི་དྲང་བདེན་མིན་པའི་ཁྲིམས་ཆད་ལ་དཔྱད་ཞིབ་དང་ནང་མི་ཁོང་ཚོ་དང་ཐུག་འཕྲད་བྱེད་བཅུག་དགོས་པ་སོགས་ཀྱི་ངོ་རྒོལ་དང་འབྲེལ་འཛིན་བཟུང་བཀག་ཉར་བྱས་ཡོད་པ་རེད་གདའ། སྤྱིར་མགོན་པོ་སྐྱིད་ལགས་ཀྱིས་ད་ལོ་སྤྱི་ཟླ་གསུམ་པ་དང་བཞི་བ་ལྔ་བ་དྲུག་པ་བདུན་པ་བརྒྱད་པ་བཅས་སུ་རིམ་པ་བཞིན་དུ་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་སུ་དྲང་བདེན་མིན་པའི་ཁྲིམས་ཆད་ལ་ངོ་རྒོལ་རིམ་པ་བྱས་ཡོད་པ་དང། ངོ་རྒོལ། སྐབས་དེ་དག་ཏུ་རྒྱ་ནག་གི་ཉེན་རྟོག་པས་མགོན་པོ་སྐྱིད་ལགས་སུ་གཅར་རྡུང་དང་འཛིན་བཟུང་བཀག་ཉར་ཐེངས་མང་བྱས་ཡོད་པ་རེད་གདའ། རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་སུ་སྤྱི་ལོ་ཉིས་སྟོང་བརྒྱད་ལོ་ལ་བོད་ནང་ས་བྱི་ཞི་རྒོལ་ཆེན་མོའི་སྐབས་སུ་བོད་མི་ཞི་རྒོལ་བ་ཚོ་ལ་རྒྱབ་སྐྱོར་བྱས་ལུགས་དང་བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་མ་དངུལ་གྱི་ཞལ་འདེབས་སྤྲད་ལུགས་བཤད་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་དེ་ལོ་བཅོ་ལྔ་འགྲོ་བཞིན་ཡོད་པ་དང་ཡང་མགོན་པོ་སྐྱིད་ཀྱང་སྔ་རྗེས་སུ་ཐེངས་དྲུག་ཙམ་ལ་འཛིན་བཟུང་དང་དྲི་རྩད་གཅར་རྡུང་ཐེངས་མང་བྱས་ཡོད་པ་རེད་གདའ། ད་ནི་ལྡི་ལི་བསམ་ཡས་གླིང་བོད་མིའི་གཞིས་སྒར་ཁུལ་དུ་བུད་མེད་ཚོའི་བདེ་འཇགས་ཀྱི་ཆེད་དུ་བུད་མེད་སྡོད་ཁང་ཟེར་བ་ཞིག་གསར་རྒྱག་བྱས་ཡོད་པའི་སྐོར་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་གཏོང་བར་གསན་རོགས། དགུང་ལོ་དྲུག་སྐབས་བོད་ནས་རྒྱ་གར་ལ་བྲོས་འབྱོར་དུ་ཡོང་བའི་བསོད་ནམས་མཁའ་འགྲོ་ལགས་ཀྱིས། རང་ཉིད་ལྡི་ལི་མཐོ་སློབ་འགྲིམ་བཞིན་པའི་སྐབས་ཀྱི་མྱོང་བ་དང་འབྲེལ་ནས་ལྡི་ལི་ཁུལ་དུ་དཀའ་ངལ་འཕྲད་བཞིན་པའི་བོད་པ་དང་རྒྱ་གར་བྱང་ཤར་ཁུལ་གྱི་བུད་མེད་ཚོའི་བདེ་འཇགས་ཀྱི་ཆེད་དུ་བུད་མེད་ཉི་ཤུ་རྩ་བཞི་ཙམ་གྱིས་སྡོད་གནས་ཡོད་པའི་བུད་མེད་སྡོད་ཁང་ཞེས་པ་ཞིག་གསར་འཛུགས་གནང་འདུག་ཅིང་དེའི་ནང་དུས་གསུམ་གྱི་ཞལ་ལག་ཚུད་པའི་སྡོད་ཁང་དཀྱུས་མ་ཞིག་ལ་ཟླ་རེར་ཧིན་སྒོར་བདུན་སྟོང་ལྔ་བརྒྱ་ལེན་གྱི་ཡོད་འདུག། AC དང Non AC ལས་ནི་ཡོད་རེད་ར། འོ་དེ AC མེད་རྒྱུ་དེ་ནི་ཨ་ནི་སྒོར་མོ་བདུན་སྟོང་ལྔ་བརྒྱ་རེད། སྒོར་མོ་བདུན་སྟོང་ལྔ་བརྒྱ་དེ་ན་ཨ་ནི་ཞལ་ལག་དུས་གསུམ་བྱས་ཨ་ནི།

Table lamp། ཨ་དེ་ནི AC། AC ཡོད་མ་རེད་འོ་དེ་ལ་ཨ་ནི Wi-Fi དེ་ནི་ཚང་མ་ཡོད་རེད་ཞུ་ཡ་ཡིན། བུད་མེད་སྡོད་ཁང་གསར་རྒྱག་བྱེད་ཡུལ་གྱི་ས་ཚིགས་དེ་ནི་ལྡི་ལི་མཐོ་སློབ་དང་བསམ་ཡས་གླིང་བོད་མིའི་གཞིས་སྒར། དེ་བཞིན་ཉེ་འཁོར་གྱི་མཐོ་སློབ་གཞན་འགྲིམ་བཞིན་པའི་བོད་པའི་བུད་མེད་ཚོར་ཕན་ཐོགས་ཡོད་པ་གསུངས་ཤིང། འོན་ཀྱང་འདི་ནི་གཙོ་བོ་ཚོང་ལས་ལ་དམིགས་པ་ཞིག་ཡིན་པ་མ་ཟད། ཁོ་མོ་ཆུང་དུས་ནས་ཚོང་ལས་ལ་དོ་དབྱིངས་ཡོད་མཁན་ཞིག་ཀྱང་ཡིན་པ་དང་འདི་ལྟ་བུའི་བུད་མེད་ལ་ཕན་བདེ་དང་འབྲེལ་བའི་ཚོང་ལས་གཉེར་བར་རྒྱབ་སྐྱོར་བྱེད་མཁན་ཡང་ཇེ་མང་དུ་འགྲོ་བཞིན་ཡོད་པ་འགྲེལ་བརྗོད་གནང་བྱུང། ཁ་པར་འབྱོར་མཁན་མང་པོ་འདུག་ཨ་ནི་ཁ་ཤས་ཀྱིས་ཡང་ཅིག་དངོས་གནས་དགའ་ཚོར་བྱེད་པ་ཞིག་ཆོས་ལ་དང་དེ་འདྲས་ཀྱི་ཁ་པར་བཏང་ནས་ཨ་ནི་ང་ཚོ་ད་ལྟ་རྡོ་རྗེ་གདན་ལ་ཡོད་ཨ་ཁྱེད་རང་གིས་རྒྱབ་སྐྱོར་ཆེད་དུ་ཨ་ནི་ང་ཚོ་འདུག་སེ་ཉི་མ་ཉི་མ་གཉིས་གསུམ་ཅིག་སྡོད་ག་ཡོང་གི་ཡིན་དེ་འདྲས་གསུང་གི་འདུག་དེ་ཚོ་དངོས་གནས་ད་ག་ལ་རེད་ད Reward རེད་དྲན་གྱི་འདུག་ར་འདི་ཚོ་དཔེ་ང་ང་མི་གཞན་པ་གི་ཅིག་བསྔགས་བརྗོད་བྱེད་རྒྱུ་གི་ཚིག་ཅིག་དང་ང་དཔེ་སེམས་ལ་ཟུག་ནས་ང་རང་སེམས་ཤུགས་འཕར་གྱི་འདུག་ཡ་འདི་ཚོ་ཚང་མ་དཔེ Reward རེད་ཞེས་དངོས་གནས། སྤྱི་དང་རྒྱལ་ས་ལྡི་ལི་ཁུལ་དུ་བུ་མོ་ལ་བཙན་གཡེམ་དང་འཕྲོག་བཅོམ། དྲག་སྤྱོད་སོགས་ཀྱི་གནས་ཚུལ་ཡང་ཡང་འབྱུང་གི་ཡོད་པ་མ་ཟད། རྒྱ་གར་རྒྱལ་ཡོངས་ཀྱི་གྲོང་ཁྱེར་ཆེ་གྲས་ཁྲོད་ལྡི་ལི་ནི་བུ་མོ་ལ་དྲག་སྤྱོད་བྱེད་ཡུལ་གྱི་ས་ཁུལ་ལྟེ་བའི་གྲས་ཤིག་ཡིན་པ་རྒྱ་གར་རྒྱལ་ཡོངས་ཉེས་གསོག་ཟིན་ཐོ་ལས་ཁུངས། NCTB། ཀྱི་ཉམས་ཞིབ་སྙན་ཐོའི་ནང་གསལ་འདུག། བསོད་ནམས་མཁའ་འགྲོ་ལགས་ཀྱིས་གསར་རྒྱག་བྱས་པའི་བུ་མོའི་སྡོད་ཁང་དེ་ནི་བུད་མེད་ཀྱི་བདེ་འཇགས་གཙོར་བཟུང་གིས་ནང་དུ་གློག་བརྙན་པར་ཆས CCTV དང་བདེ་འཇགས་མི་སྣ་སོགས་ཀྱི་མཐུན་རྐྱེན་བསྐྲུན་ཡོད་འདུག། ང་ཚོ་གི་དེ་ལ་བདེ་འཇགས་གཙོ་བོ་གཙོ་བོ་དེ་ག་རེ་ལབ་ན་ཆུ་ཚོད་དགུ་དང་ཕྱེད་ཀ་ལ་ང་ཚོ་གི་ཨ་ནི་རྒྱལ་སྒོ་སྒོ་རྒྱག་གོ་རེད་ཨ་ནི་ནང་ལོགས་ལ་ས་ཆ་ག་ས་ག་ལ CCTV ཡོད་རེད་ཨ་ནི་ཆུ་ཚོད་ཉི་ཤུ་རྩ་བཞི་ལ་ང་ཚོ་ལས་བྱེད་རེ་རེ་ཡོད་རེད་ང་རང་ཚང་མ་སྐོར་ར་རྒྱག་བསྡད་ཡོད་ཨ་ནི་ན་ཡི་རྒྱུ་དྲི་མ་སོང་ན་དགོང་དག་ཐུག་ཉེ་དེ་ག་ར་ཨ་ནི་ཞོགས་ཀས་ཨ་ནི་ཉིན་གུང་དང་ཨ་ནི་ལས་ཀ་བྱེད་ཉིན་ཨ་ནི་ང་ཚོ་ཅིག།
Don't waste your ར། ཁོ་མོས་ཚོང་ལས་དེ་ཡི་དམིགས་ཡུལ་གཞན་ཞིག་ནི་བོད་ཀྱི་ན་གཞོན་ཚོར་རང་ཁ་རང་གསོའི་ཚོང་ལས་དང་ལས་དོན་སོགས་ལ་འབད་དགོས་པའི་བརྡ་ལན་ཞིག་ཀྱང་ཡིན་པ་དང། བུད་མེད་སྡོད་ཁང་དེ་ནི་ཁོ་མོ་རང་གིས་འགྲོ་གྲོན་བཏང་སྟེ་གསར་འཛུགས་གནང་བ་ཞིག་ཡིན་འདུག། བུད་མེད་སྡོད་ཁང་དེ་ནི་སོ་སོ་རང་གིས་དཀའ་ལས་བརྒྱབ་སོ་སོ་རང་གིས་སྦ་ཁུག་སྤྲོ་བའི་སུའི་དགོས་འདོད་ཅིག་ཡིན་ར། ཨ་ནི་འོ་དེ་ནི་ག་རེ་དྲན་གྱི་འདུག་ལབ་ན་སྤྱི་བཏང་ནི་ང་རང་ཚོ་ག་དུས་ན་ང་ཚོ་ང་བོད་པ་སྤྱི་ཚོགས་ནང་ལོགས་ལ་ག་རེ་གཏོང་མཐོང་ཟེར་ན་ནི། Free Lars ད་དཔེ་དགའ་བོ་ཡོད་ཀྱིས། ང་གི་ད་མི་གཙོ་དེ་ག་རེ་ལ་ཡང། ད་གཞོན་སྐྱེས་དེ་ཚོ་ག་དུས་ན་མི་ལག་པ་བཟེད་མ་བསྡད་ལས། གཞན་ཡང་བསོད་ནམས་མཁའ་འགྲོ་ལགས་ནི་ཆུང་དུས་ནས་བོད་ཁྱིམ་སློབ་གྲྭར་འགྲིམས་ཏེ། དེ་ནས་རིམ་པས་ལྡི་ལི་ཁུལ་དུ་སོ་ཡི་ཐོག་ཆེད་ལས་སློབ་སྦྱོང་ཐོན་རྗེས་ཉིས་སྟོང་བཅུ་གཉིས་ལོར་བོད་ཀྱི་སོ་སྨན་ཁང་ཞེས་པ་ཞིག་ཀྱང་གསར་འཛུགས་ཀྱིས་ད་ལྟའི་ཆར་ཁོ་མོ་སྨན་ཁང་དེ་ཡི་འགན་འཛིན་ཡང་ཡིན་འདུག་བཞུགས་སྒར་དྷརམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ད་ལྟ་གྲ་སྒྲིག་གནང་བཞིན་ཡོད་པ། ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་འདི་ག་རླུང་འཕྲིན་ཁང་གི་དྲི་བ་ལ་ཡིག་ཐོག་ནས་ལན་འདེབས་གནང་བའི་ནང་གསུངས་གདའ། འདི་ག་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཨ་རིའི་ཕྱི་སྲིད་ལས་ཁུངས་ལ་ཉིན་ཤས་གོང། དྲི་བ་ཁག་གསུམ། ཕུལ་བར། ཡིག་ཐོག་ལན་འདེབས་འབྱོར་བའི་ནང། རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ནང་གདུག་རྩུབ་ཆེ་བའི་ལས་འགུལ་སྤེལ་བཞིན་ཡོད་པའི་དཀའ་ངལ་དེ་ཚོ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་སེལ་ཐབས་གནང་བཞིན་པའི་གྲོས་མོལ་དེའི་རིགས་ལ་ཨ་མི་རི་ཀས་དགའ་བསུ་ཞུ་གི་ཡོད་ལ་ཨ་མི་རི་ཀའི་ངོས་ནས་རྒྱ་ནག་ཐེ་བའི་རྒྱལ་ཚོགས་ཀྱི་རྒྱབ་སྐྱོར་འོག་ཚུད་པའི་རྒྱལ་ཁབ་ཚང་མའི་ནང་གི་འགྲོ་བ་མིའི་གནས་སྟངས་ཐོག་ལ་དོན་དམ་གྱི་དྲི་བ་དང་བསམ་འཆར་བཏོན་རྒྱུའི་གྲ་སྒྲིག་མཛད་བཞིན་ཡོད་ཅེས་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཞིག་གིས་ལན་འདེབས་གནང། དེ་བཞིན་ཨ་མི་རི་ཀས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་པ་དུས་རྟག་ཏུ་བློ་འཚབ་ཆེན་པོ་གནང་གི་ཡོད་པ་གསུངས་གདའ། ད་ནི་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཐོག་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐོག་ལ་དུས་མཚམས་ཀྱི་དཔྱད་ཞིབ་གནང་རྒྱུ་ཡིན་པ་སླེབས་ལ་ཉེ་བ་དང་བསྟུན་ནས་སྐབས་དེ་ལ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་གལ་གནད་འཛིན་ཐབས་ལ་རྒྱལ་སྤྱིའི་སྤྱི་ཚོགས་ནས་ཤུགས་སྣོན་རྒྱག་དགོས་པའི་འབོད་སྐུལ་ཞུས་ཡོད་པའི་སྐོར།

དེ་སྔ་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོ་གཉའ་ཁྲི་བྱང་ཚོགས་ཀྱིས་རྒྱ་ནག་ཏུ་འགྲོ་བ་མོ་ཐོ་ཐུང་ག་ནི་ཐོང་དེ་བཅའ་གཞི་མཛད་ནས་བཟང་ཧེ་ནོ་ག་འགྲོ་བ་མོ་ཐོ་ཐུང་ག་ནི་ཐོང་བྱེད་དུ་འཚམས་ཡོད་ནའང་རྒྱ་ནག་གཞང་གི་ཐ་ཤི་གང་ཡའི་བེད་སྤྱད་ཀྱིས་བེད་དེན་དེ་ལ་རྒྱལ་སྤྱི་སྤྱི་ཚོགས་ནས་རྒྱལ་ཇུས་ཉམས་དུ་གཏོང་ཐག་བཅད་གས་པ་གསུངས་སོང། རྒྱ་ནག་གིས་རྒྱལ་སྤྱིའི་སྤྱི་ཚོགས་ལ་བོད་ཀྱི་གནད་དོན་ཟེར་བ་གང་ཡང་མེད་ཅེས་བརྗོད་ངེས་པ་དང་ཡིན་ནའང་དོན་དངོས་ཐོག་བོད་ནང་གི་བྱིས་པ་ཁྲི་ཚོ་མང་པོ་ནང་མི་དང་ཁ་བྲལ་བཅུག་ནས་རྒྱ་ནག་གཞུང་གི་བཅའ་སྡོད་སློབ་གྲྭ་ནང་བཙན་གྱིས་འཇོག་བཞིན་ཡོད་པ་སོགས་ཀྱི་ཐབས་ཇུས་སྣ་ཚོགས་ཐོན་བཞིན་ཡོད་པས། ད་ལྟ་གི་དུས་ཚོད་ནང་གནད་དོན་དེ་དག་གླེང་རྒྱུ་ནི་ཆེས་གནད་འགག་ཆགས་ཡོད་པ་བསྟན་ནས་ལས་འགུལ་དེ་སྤེལ་བ་ཡིན་པ་མན་ཏི་ལགས་ཀྱིས་མུ་མཐུད་དེ་བརྗོད་སོང།

ཡང་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གི་སྤྱི་ཁྱབ་འགན་འཛིན་མན་དྷི་ལགས་ཀྱིས། རྒྱ་ནག་གིས་བོད་དོན་གྱི་རྒྱབ་སྐྱོར་ཉུང་དུ་གཏོང་ཐབས་གཞན་ཞིག་ཉེ་ཆར་སྤེལ་བཞིན་པ་དེ་ནི། རྒྱ་ནག་གི་དཔོན་རིགས་ཁག་ཅིག་ཕྱིའི་རྒྱལ་ཁབ་ཁག་ཅིག་ལ་མངགས་གཏོང་གིས་དེ་ཚོས་བོད་དོན་ཐད་ལ་རྒྱབ་སྐྱོར་མ་བྱོས་ཞེས་འབོད་སྐུལ་བྱེད་བཞིན་ཡོད་པ་རེད་ཅེས་གསུངས་གནང། ཉེ་ཆར་བོད་རང་སྐྱོང་ལྗོངས་ཀྱི་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེང། བལ་ཡུལ་དང་སིང་ག་ཕོར་དེ་བཞིན་ནིའུ་ཟི་ལན་བཅས་པ་དང་དེ་བཞིན་ཡང་བོད་རང་སྐྱོང་ལྗོངས་ཀྱི་སྤྱི་ཁྱབ་པ་ཡན་ཅིང་ཧའེ་སྣེ་ཁྲིད་ཀྱི་ཚོགས་ཆུང་ཞིག Maldives Thailand དེ་བཞིན Myanmar ནང་སོང་ནས་དེ་ཚོ་བོད་རང་སྐྱོང་ལྗོངས་དང་ཚོང་ལས་མཉམ་ལས་བྱེད་རྒྱུ་སོགས་ཀྱི་གྲོས་མོལ་བྱས་པའི་གནས་ཚུལ་ཐོན་པ་རེད། གོང་ཞུས་བོད་དོན་འབྲེལ་མཐུད་ཁང་གིས་ལས་འགུལ་སྤེལ་ཕྱོགས་ཀྱི་འབོད་སྐུལ་ཞུས་པའི་ནང་དོན། སྤྱི་ཟླ་དང་པོ་ནང་ཚོགས་ཆེན་གྱི་རྒྱ་ནག་ཐིས་ལ་འབྲོག་མོ་ཐོ་ཐུང་གི་བཅའ་གཞི་ཆེད་ཚོགས་འདུ་བསྐབས། རྒྱལ་སྤྱི་ནང་གི་རྒྱལ་ཁབ་ཚོ་ཁི་གསུམ་པོ་ངོ་མ་དེད་པར་བལ་གི་གནས་བརྟན་བཀོད་ནས་གང་དྲག་གནས་ཤོག་ལས་གཞན་པ་གནས་བརྟན་བཀོད་གནས་ལུང་གནང་དགོས་ཁར་བལ་ནང་གི་འབྲོག་མོ་ཐོ་ཐུང་གི་གནས་སྟངས་ཇི་བཞིན་འཆད་འདུག་ལ་བརྟེན་རྒྱལ་ཁབ་ཚོ་གིས་རྒྱ་ནག་གི་འབྲོག་མོ་ཐོ་ཐུང་ཐིས་ཀྱི་བཅའ་གཞི་དེ་ཚོགས་ཆེན་གྱི་བཀའ་དང་བསྟུན་སེམས་ཚགས་ཡབ་ཀྱི་གནས་བརྟན་བློན་པོ་ནང་བལ་བཀོད་ཀྱི་གནས་བརྟན་ག་ནས་འཛད་དགོས་ཞེས་འབོད་སྐུལ་ཞུས་པ་དང་སྦྲགས། ལྷག་པར་རྒྱལ་སྤྱིའི་ས་གནས་གང་ས་ལ་གནས་པའི་མི་སྒེར་སོ་སོ་གིས་རང་རང་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་དང་འབྲེལ་བ་གནང་སྟེ་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་སྐོར་གྱི་བསྐྱར་ཞིབ་དེ་ཚུགས་སྐབས་བོད་སྐོར་གྱི་གནད་དོན་གླེང་དགོས་པའི་རེ་འདུན་ཞུ་དགོས་ཞེས་འབོད་སྐུལ་ཞུས་འདུག་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་གི་སྤྱི་ཁྱབ་འགན་འཛིན་མན་ཏི་ལགས་ཀྱིས་ལས་འགུལ་འདི་གའི་ཤུགས་རྐྱེན་སླེབས་རྒྱུ་ཡིན་པའི་རེ་བ་བྱེད་ཀྱི་ཡོད་པ་གསུངས་གནང།

གཙོས་པའི་མཛད་འཕྲིན་ཁག་བསྐྱངས་དང་སྐྱོང་མུས་ཡིན་པའི་དུས་དེ་ལ་གནས་མཆོག་རྡོ་རྗེ་གདན་དུ་རྒྱ་བལ་འབྲུག་གསུམ་གཙོས་པའི་ཤར་ནུབ་ཡུལ་གྲུ་མང་པོ་ནས་དད་ལྡན་མི་མང་ཁྲི་ཕྲག་མང་པོ་གསུང་ཆོས་ཞུ་བར་འཛོམས་བཞིན་པ་ལ་བརྟེན་ནས་རྒྱུན་སྲོལ་བཞིན་བཙན་བྱོལ་ནང་གི་གཞུང་འབྲེལ་མིན་པའི་ཚོགས་པ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས། རྡོ་རྗེ་གདན་དུ་ད་ལོ་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ནས་འགོ་བཙུགས་ཏེ་ལོ་རྗེས་མའི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་བཞི་བར་སྤྱི་ཚོགས་དྭང་བླངས་ཞབས་ཕྱི་སྒྲུབ་བཞིན་ཡོད་པ་ལྟར། སྤྱི་ཚེས་ཉི་ཤུ་རྩ་གཉིས་ནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་རྡོ་རྗེ་གདན་དུ་སྤྱི་ཚོགས་དྭངས་བླངས་ཞབས་ཞུ་སྒྲུབ་ནས་ཉིན་གསུམ་པ་དེ་ཡིན་པ་དང། ད་ལོ་སློབ་མ་དང་གྲྭ་བཙུན་མི་སྐྱ་བཅས་ལས་གྲུབ་པའི་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་མི་དྲུག་བཅུ་ལྷག་གིས་གསལ་བསྒྲགས་རོགས་རམ་དང་ཛ་དྲག་མྱུར་སྐྱོབ་རོགས་རམ་འགྲིམ་འགྲུལ་གྱི་སྐྱེལ་འདྲེན་རོགས་རམ་བཅས་གཙོ་བོ་ཁག་གསུམ་གྱི་ལམ་ནས་སྤྱི་ཚོགས་དྭངས་བླངས་ཞབས་ཞུ་སྒྲུབ་བཞིན་ཡོད་པ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཞོན་བཀྲ་ཤིས་དར་རྒྱས་ལགས་ནས་གསུངས་གདའ། ཡང་ཐའེ་ཝན་གྱི་གཞུང་འཛིན་ཆབ་སྲིད་ཚོགས་པའི་སྲིད་འཛིན་གྱི་འོས་མི་དང་ད་ལྟའི་སྲིད་འཛིན་གཞོན་པས་ང་ཚོས་རྒྱ་ནག་དང་ལྷན་དུ་དམག་འཁྲུག་ཤོར་བཅུག་རྒྱུ་མིན་པར་འགྲེལ་བརྗོད་གནང་གདའ། ཅིང་ཏེ་ལགས་ནས་གཟའ་པ་སངས་ཉིན་ཐའེ་ཝན་གྱི་གཞུང་འཛིན་ཚོགས་པའི་ངོས་ནས་རྒྱ་ནག་དང་ལྷན་དུ་དམག་འཁྲུག་ཤོར་དུ་བཅུག་རྒྱུ་མིན་པ་དང། རྒྱ་ནག་གི་ཕྱོགས་ནས་ཐའེ་ཝན་དང། རྒྱ་ནག་གཉིས་ཀྱི་དབར་ལ་འཁོན་འཛིན་ཇེ་ཆེར་གཏོང་བཞིན་ཡིན་པའི་འགྲེལ་བརྗོད་ཡོད་གདའ། དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ལགས་ཁོང་བོད་ཀྱི་མདོ་སྨད་མགོ་ལོག་ཏུ་འཁྲུངས་ནས་བཟུང་སྟེ་རྒྱ་ནག་གཞུང་གི་དབང་འཛིན་འོག་ད་བར་བོད་ནང་གི་ཁོར་ཡུག་གནས་སྟངས་ཐོག་ལ་ཛ་དྲག་ཆེ་བའི་འགྱུར་ལྡོག་ག་འདྲ་སོང་ཡོད་པའི་སྐོར་ཁོང་ལ་བཀའ་འདྲི་ཞུས་པའི་དུམ་བུ་གཉིས་པ་དེ་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ཁོང་དེ་སྔོན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་ཨ་རིའི NED འམ་ཨ་རིའི་རྒྱལ་ཡོངས་དམངས་གཙོ་ཡར་སྐུལ་ཐེབས་རྩ་ཚོགས་པའི་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་དམངས་གཙོའི་གཟེངས་རྟགས་དེ་བཞེས་ལ་བཞུགས་ཡུལ་སུད་སི་ནས་ཨ་རིའི་རྒྱལ་ས་རུ་ཕེབས་པ་དང་བསྟུན་ནས་ཁོང་ལ་བོད་ནང་རྒྱ་ནག་གཞུང་གིས་བོད་མི་འབྲོག་པ་རྣམས་བཙན་དབང་གིས་གནས་སྤོ་བཏང་སྟེ་འབྲོག་པ་གནས་སྡོད་བྱེད་སའི་ས་ཁུལ་དེ་དག་ཁོར་ཡུག་སྲུང་སྐྱོབ་ཀྱི་སྤྱི་གླིང་ཟེར་བ་ལ་འཛུགས་སྐྲུན་བྱེད་བཞིན་པ་སོགས་ཀྱི་ཐོག་ནས་བོད་ནང་གི་ཁོར་ཡུག་ལ་ཕན་ཐོགས་ཡོད་མེད་སྐོར་བཀའ་འདྲི་ཞུ་སྐབས་སུ། རེད་ད་ང་ཚོ་བོད་པ་སྤྱི་གླིང་ཟེར་གི་འདུག་ད་མགོ་ལོག་པས་ཐོས་ས་ལ་སྤྱི་གླིང་དེ་ཚོ་ད་དེ་རེད་ལྟ་མོ་ལྟ་ས་འགྲོ་ཡིན་ཟེར་གོ་རེད་ད་ད་ངས་ཟེར་གོ་ན་ངམ་ངམ་ཤིག་ཤིག་ང་ཚོ་བྱེ་ཐང་ལ་གོ་ཟེར་ད་དེ་ཉེན་ཁ་འཕྲད་གོ་ན་ལྟ་ཟེར་གོ་ན་དེ་མ་ཡིན་པའི་ད་ད་ཅིག་ང་ཚོ་ཁོར་ཡུག་འབག་བཙོག་ཤོར་བ་ཉན་ས་ད་ཆུ་དང་ད་ནི་ད་ཅིག་ཆུ་འགོ། ད་ནི་ད་ཅིག་ང་ཚོས་རི་བྲག་ནགས་ཚལ་ཚང་མ་གི་སྟེང་ལ་རྒྱ་མིའི་དེ་ཚོ་ཡོང་ཁོ་ཡུལ་སྐོར་བ་ཡོང་ནས་ཇེར་སོང་ལྟ་བ། མི་གཙང་བ་ལས་ས་ཚང་མ་མི་གཙང་བ་ལས་ས་བརྐོ་མི་བརྐོ་ས་ས་བརྐོས། ད་ལྟའི་ནང་ནས་ཅིག་སྐྱེ་དངོས་གི་རྩི་ཤིང་ནགས་ཚལ་ཚང་མ་ར་གནོད་སྐྱོན་ཐེབས་གོ་རེད་ཐ་ན་ང་ཚོས་ཆུ་ཆུང་ཆུང་གི་ནང་ནས་ཅིག་ང་ཚོས་ཁོ་རང་ཚོ་འཚོ་སྡོད་བྱས་ནས་གི་ད་ཅིག་དེའི་ནང་ན་སྲོག་ཆགས་འདྲ་མི་འདྲ་ཞིག་ཡོད་རེད་བ་སྲོག་ཆགས་འདྲ་མི་འདྲ་དང་ང་ཚོ་ཁོར་ཡུག་དང་ད་ལྟའི་སུ་ཚང་མ་དང་འབྲེལ་བ་ཡོད་པའི་ཆ་ནས།

སྲུང་སྐྱོབ་བྱས་ནས་དེ་ལ་སྔོ་ལྗང་ཅན་དུ་བསྒྱུར་དགོས་ན་ལོ་ག་ཚོད་ཙམ་འགོར་གི་རེད་ད་ལོ་གཅིག་གཉིས་གི་ནང་ཕྱིར་བསྒྱུར་རྫོགས་བཏང་ནས་ད་ལོ་ཉི་ཤུ་སུམ་ཅུ་ད་རུང་ཕྱིར་ར་ཡོང་ཐུབ་དཀོན་པ་གནས་བབ་ད་དེ་འདྲའི་ཆེ་ས་ནས་བཤད་ན་ད་ཧ་ལས་མང་པོ་བཤད་རྒྱུ་ནི་རེད་ད་ང་ཚོ་ད་ཐང་ཆུ་ཟིན་ཚོད་ན་ང་འབྲོག་པ་ཟེར་བའི་ཆ་ནས་འབྲོག་པ་གི་མིག་སྔར་གི་ཁོར་ཡུག་དང་འབྲོག་པ་གཉིས་ཀ་རྟེན་དང་བརྟེན་པའི་འབྲེལ་བ་ཡོད་ས་གི་ད་གནད་དོན་ཆུང་ཆུང་ང་ཚོས་བལྟས་ད་ནི་གནད་དོན་ཆུང་ཆུང་ཙམ་གོ་ད་གནད་དོན་ཆེ་ས་ཟིག་ནས། ཅིག་ང་ཚོས་བལྟས་ན་ཅིག་ཚང་སེམས་ཚང་མ་གི་མཉམ་འཇོག་བྱེད་གི་མེད་ས་གནད་དོན་ཆེ་ས་འོ་དེ་འདྲའི་རིགས་ལ་ང་ང་རང་གི་བལྟས་ན་ད་ལྟའི་སོ་ཧ་ལས་གནད་དོན་ཟིག་རེད་བསམ་ནས་ང་ང་བལྟས་དེ་རང་ཅིག་བྱ་རྒྱུ་བྱ་འདོད་ཡིན། ཁྱེད་དཔེར་ན་ད་དགུང་ལོ་ཆུང་དུས་ནས་ད་ཅིག་འབྲོག་པ་གི་ཁྱིམ་ཚང་དང་འབྲེལ་བ་ཡོད་པ་དེ་འདྲའི་ཅིག་ད་དམིགས་བསལ་ཨ་ནི་བོད་ནང་གི་འབྲོག་པའི་གི་གནས་སྟངས་སྐོར་ལ། ད་ཆ་རྒྱུས་ཆ་ཚང་ཡོད་མཁན་ཞིག་རེད་ཤག་དེ་ཡིན་དུས་རྒྱ་ནག་གཞུང་གིས་དེ་ནས་ཡང་གཅིག་ཕྱོགས་གཅིག་ནས་བོད་ནང་གི་ད་འབྲོག་པ་མང་པོ་ཅིག་གནས་སྤོ་བྱས་ཁོང་ཚོ་གི་ཅིག་འཚོ་བ་ཡར་རྒྱས་དང་ལས་ཀ་དང་དེ་འདྲའི་གི་གོ་སྐབས་བསྐྲུན་པ་དང་ཅིག་ད་ཁོ་ཚོ་གིས་བོད་མི་ཚོ་ལ་ཡག་ག་བྱེད་པའི་རྣམ་འགྱུར་ཅིག་བསྟན་དང་བསྟན་བཞིན་པ་རེད་ཤག་དེ་བྱས་དུས་ཁྱེད་ཀྱི་ད་ཉམས་མྱོང་གི་ཐོག་ནས་གསུངས་ན་བོད་ནང་གི་བོད་པ་འབྲོག་པ་ཚོ་སོ་སོ་ཕ་མེས་ཀྱི་ནི་འབྲོག་ས

མགོ་ལོག་འཇིགས་མེད་ལགས་དང་དོན་གྲུབ་དབང་ཆེན་ལགས་གཉིས་ཀ་འཛིན་བཟུང་བཙོན་འཇུག་བྱས་པ་དང་སྤྱི་ལོ་ཉིས་སྟོང་བརྒྱད་ལོ་ནས་ཉིས་སྟོང་བཅུ་གཉིས་བར་ལ་མགོ་ལོག་འཇིགས་མེད་ལགས་ཐེངས་གསུམ་ལ་འཛིན་བཟུང་བྱས་ཡོད་པ་དང་མཐར་གསང་སྟབས་ཀྱིས་བཙན་བྱོལ་ལ་ཕེབས་ཡོད་པ་དང་མགོ་ལོག་འཇིགས་མེད་ལགས་དང་དོན་གྲུབ་དབང་ཆེན་ལགས་གཉིས་རང་དབང་ཡུལ་གྲུ་ལ་སླེབས་རྗེས་མུ་མཐུད་དེ་བོད་མི་རང་འཐབ་རྩོད་ཀྱི་ལས་འགུལ་ནང་མཉམ་ཞུགས་གནང་བཞིན་རེད་ད།